རྒྱ་གར་རྒྱལ་ཡོངས་ནང་ཤ་ད་ལྟོ་ང་ཅག་ཐམས་ཅད་ཀྱིས་མཁྱེན་མཁྱེན་པོ་ར་སྦད་ན་ནིང་དེ་ཨོ་དེ། ཏོག་དབྱིབས་ནད་གཞི་འདི་འགོ་ཚུགས་དུས་ཀྱི་བར་སྐབས་ཅིག་ནང་ཤ་དེ། ནད་དེ་ཐམས་ཅད་ཀྱིས་མཉམ་རུབ་བྱས་ཏེ་གི་གཞུང་དང་མི་སེར་ཐམས་ཅད་ཀྱི་སྤྱོད་ལམ་ཕྱག་ལས་གནང་སྟངས་བྱས་ཏེ་གི་དེ་ནད་དེ་ཚགས་བྱེད་དེ་ཡོད་དེ།

སྙིང་ཐག་པོའི་སྒོ་ནས་རྗེས་སུ་ཡི་རངས་ཐོན་མཁན་སྦད་འདེམ་སང་དེ་ལེབ་འདེམ་སང་དེ་རྫིག་དྲགས་གནང་ཤད་ཟེར་མཁན་དེ་དངོས་གནས་དྲང་གནས་ཀྱི་གཞུང་གི་འགན་ལེབ་སྦོམ་པོ་ཅི་ཞིག་དེ་གི་དེ་འདི་ལོ་ང་གང་མིན་ཚད་ཀྱི་ངའི་ཧོང་ལས་ཐུགས་རྗེ་ཆེ་ཞུ་ཤད་ར་ར་དེ་ད་ལྟོ་གུ་ཅག་ལྷན་རྒྱས་ལོ་ཞུ་ཤད་གན་འདུག་ཟེར་བ་ཅེ་ནེ་ད་དེ་ད་ལྟ་དེ་ཐམས་ཅད་ལས་སེམས་དགའ་དགོས་མཁན། ཐམས་ཅད་ལས་ཐུགས་ལྷོད་ལྷོད་བྱས་བཞུགས་དགོས་མཁན་དེ་གར་བོ་ཟེར་བ་ཅེ་ནེ། ད་བར་དེ་ནད་དེ་ལས་འགོག་ཐབས་ལབ་ཏོ་སྦད་ང་ཅིའི་སྐད་ལས་ནད་དེ་བཀག་ཐབས་ཀྱི་ཁབ་དེ་ཐོན་ཚར་མཁན་སྦད་འཛམ་བུ་གླིང་ན་མིན་བོ་ལགས། རྒྱ་གར་འདེམ་ཅིག་མནོ་བསམ་བཏང་བ་ཅེ་ནེ་མི་འབུམ་ཕྲག་འབུམ་ཕྲག་མང་པོ་ལ Prime Minister Mizoram གི་དབུ་ཡལ་དེ་གི་ཁབ་བསྐྱོན་ཚར་མཁན་སྦད་ཡིན་ག་ལགས་ཁབ་བསྐྱོན་དེ་གི་ཁབ་དེ་དང་པོ་དང་ཁབ་གཉིས་པ་རྐྱབས་ཤད་གཉིས་རྐྱབས་ཤད་མཁན་ཡིན་ཁབ་དེ་རྐྱབས་ཚར་མཁན་ཡིན་ག་ལགས། ཁབ་རྐྱབས་ཏེ་ག་ཚོད་ཁབ་རྐྱབས་པོ་འོ་དེ་ཚོད་ཅིག་གིས་རང་རང་རང་རང་སོ་སོ་ལ་སྲུང་སྐྱོབ་ཐོན་དེ་གི་ད་ནད་དེ་ལས་འགོག་ཐབས་ཐེ་ཚོམ་མེད་པ་བྱས་ཏེ་གི་ད་འོ་དེ་ནད་དེ་ང་ཅག་རྒྱལ་ཚུགས་པའི་གི་རེ་བ་གང་མིན་ཚད་སྦོམ་པོ་ཅིག་བྱས་ཏེ་བཞག་དེ་བཞུགས་ཏོ་སྦད་ག་ལགས། དེ་འོ་དེ་འདྲ་བོ་ང་ཅག་ད་འབྲས་ལྗོངས་ནང་ཤ་ལ་ཡང་ད་ནད་དེ་ཁབ་རྐྱབས་པོའི་དུས་ཚོད་ནང་ཤ་ལ་དེ།

ད་ཨོ་དེ་བྱ་ཤད་ཁབ་དེ་རྐྱབས་ཤད་དེ། རང་ཡང་སྲུང་སྐྱོབ་བྱ་ཤད་དང་གཞན་མོ་ལ་ཡང་སྲུང་སྐྱོབ་བྱ་ཤད་དང་ང་ཅག་ཐམས་ཅད་རབ་རུབ་བྱས་ཏེ་གི་རི་ཁབ་དེ་རྐྱབས་ཏེ་གི་རི། འདི Corona virus ལབ་ཆོག་ཡིན་ག་ལགས། ང་ཅིའི་སྐད་ལས། ཏོག་དབྱིབས་འགོས་ནད་ལབ་ཆོག་འདུག་ཡིན་ག་ལགས་ཨོ་དེ་ན་ཚ་དེ་ང་ཅག་ལས། ན་ཚ་དེ་མ་རྒྱལ་བ་བྱས་ཏེ། ང་ཅག་ལས་ན་ཚ་དེ་ཕམ་བཅུག་པའི་གི་གོམ་པོ་བྱ་ཤད་དེ་ང་ཅག་ཐམས་ཅད་གང་པོའི་གི་ལས་འགན་འདེམ་ཅིག་ཡིན་སོང་ཙང་ཐམས་ཅད་ཨོ་དེ་ཐུགས་ལ་འཇགས་པ་གནང་ན་ཞུ་ཤད་ཅིག་དེ་ཨོ་དེ་ཞུ་ཤད།

ཕྱི་སྣོད་ཀྱི་འཇིག་རྟེན་འདི་ཙུ་འབྱུང་བ་ལྔ་ལས་གྲུབ་པོ་སྦད། དང་པོ་ཡིན་པ་ཅེ་ནེ་ང་ཅག་འབྱུང་བ་ལྔ་པོ་འདི་རང་བཞིན་གྱིས་ཁུ་ར་ཁུ་རིའི་རང་བཞིན་གར་ཡོད་པོ་རང་བཞིན་ཟེར་བ་ཅེ་ཁུ་རིའི་གནས་སྟངས་གར་ཡོད་པོ་ཁུ་ལོ་ཀྱོག་སྟེ་སྐྱོར་ཏེ་བརླག་གཏོང་མཁན་མེད་མཁན་སྦད་ག་ལགས་འབྱུང་བ་ལྔ་འདི་ཨོ་དེ་ར་བཞག་ཨོ་དེ་ར་བཞག་ཀོ་སྦད་དེ་ད་ལྟོ་ད་འཛམ་བུ་གླིང་ཡར་རྒྱས་འགྱུ་ཡིན་སོང་དོ་སྦད་ག་འཕྲུལ་ཆས་འདྲ་མི་འདྲ་ཐོན། མི་འདི་ཙུ་མནོ་བསམ་བཏང་ཤད་འདྲ་མི་འདྲ་ཐོན་ཚན་རིག་འདྲ་མི་འདྲ་ཐོན་སོང་ཙང། ཤིང་མེད་ས་ལས་ཤིང་སྦོམ་རིགས་སྦོམ་ཚད་ཐམས་ཅད་ང་ཅག་གིས་བཏོག་ཏོ། ཆུ་སྦོམ་རིགས་སྦོམ་ཚད་ཐམས་ཅད་ཆུ་དང་པོ་ལས་རང་བཞིན་གྱིས་རྒྱུགས་སྡོད་མཁན་ཆུ་འདི་ཙུ་བཀག་སྟེ་གི tunnel བཟོ་སྟེ་གི་གློག་གི་དོན་དག་ལས་ང་ཅག་ལ་ཕན་ཤད་དོན་དག་ལས་ཆུ། ཆུ་འདི་ཙུ་ཕ་སྟེ་ཁྱིག་ཡ་སྟེ་ཁྱིག། རི་ཆེན་པོ་འདི་ཙུ་ཐམས་ཅད་ཧྲམ་ཏོ་བྲག་སྦོམ་པོ་ཐམས་ཅད་བཤིག་ཏོ། ཨོ་དེ་བྱས་སྟེ་གཡུས་འདིའི་ནང་ཤ་ལ་འདྲ་མི་འདྲ་ད་འཕྲུལ་ཆས་འདྲ་མི་འདྲ་ལས་དུ་བ་བཙོག་བྱེད་ཆེ་ཐོན། ཆུ་འདི་ཙུ་མཚོ་འདི་ཙུ་ཐམས་ཅད་བཙོག་ཀོ་ཐོན།

གནས་སྤོ་བ་འབུ་ཚི་ཐན་ཤིང་ལབ་མཁན་དེ་ང་ཆ་ག་དེ་གི། མཁན་གཞིན་མཁན་རུང་ར་འོ་དེ་འགོག་ཐབས་ཀྱི་ལག་ལེན་རེ་མ་ཚུགས་ཤེ་རེ་བྱ་དེ་གི། དེ་ད་དེ་ད་ཏོ་དེ་རྟགས་ཚན་རེ་ག་འདོན་པོ་ཟེར་བ་ཞིག་ནི། དེ་ད་ཏོ་ཏོག་དབྱིབས་འགོ་ནད་ལབ་མཁན་དེ་ཚོ་ཐམས་ཅད། ཡོ་ལེ། ལྷ་སྤྱི་འཁྲུལ་བག་དེ་གི་ལྷ་གི་ཆད་པ་དང་དམ་འདེམས་དང། མོ་ལེ་ཀླུ་སྤྱི་འཁྲུལ་དེ་ཀླུ་གི་ཆད་པ་དང་དམ་འདེམས་དེ་མེད་མཁན་པས་དེ་ཐམས་ཅད་ང་པོ་ང་ཅི་རིགས་ཀྱི་སྤྱོད་ལམ་ང་ཅི་རིགས་ཀྱི་བྱ་སྟངས་ང་ཅི་གི་གོམ་པ་འཕགས་སྟངས་བྱ་སྟངས་དེ་མ་འགྲིགས་སོང་ཙང་དེ།

ང་ཅག་བསག་ཤད་ཀྱི་བླ་མ་ཚོས་གསུང་བཞག་པའི་སྒང་ལ་འོ་དེའི་ནང་ཤར་ལྔ་ཐམས་ཅད་དུ་མིན་ཞུ་ད་ལྟ་འཛམ་བུ་གླིང་འདིའི་ནང་ཤར་ལ་སྐུ་ཅག་ལྷན་རྒྱས་ཐམས་ཅད་ཀྱི་མཁྱེན་མཁྱེན་པོ་ཨིན་འགའ་ཀཱ་ལ་ཙཀྲ་ལབ་སྟེ་གི་དཔལ་དུས་ཀྱི་འཁོར་ལོ་ལབ་མཁན་དུས་འཁོར་གྱི་ཡུམ་འདི་ལོ་སྣ་ཚོགས་ཡུམ་ཞེས་དུ་བས་བི་ཤོ་མ་ཏཱ་ཞེས་དུ་བས་དཔེར་ན་དུས་འཁོར་གྱི་ཡུམ་སྣ་ཚོགས་ཡུམ་གྱི་སྔགས་བསག་ཤད་ཚུལ་དེ་མདོ་འདི་ཚུལ་དེ་གལ་ཆེ་དྲག་ཨོམ་ཕྲེམ་བི་ཤོ་མ་ཏཱ་བེ་ཛར་ཀཱནྟ

ཨོ་པི་ཤ་ཙི་པར་ན་ཤ་རི་བོ་ཤ་བ་རི་བ་པྲ་ཤ་མ་ན་ཡི་སོ་ཧ་ལབ་མཁན་ཚོས་བདེན། ཨོ་དེ་དག་དུ་རྣམ་པ་སྣ་ཚོགས་གུ་རུ་རིན་པོ་ཆེ་གིས་གསུངས་གསུངས་པོ། ནད་རིགས་བརྒྱ་རྩ་གཅིག་གི་སྔགས་ཟེར་མཁན་དེ་མོད་ཀྱི་ཨོ་དེ་ནད་ཐམས་ཅད་སྔགས་གཅིག་གིས་བཀག་ཚུགས་མཁན་ཨོ་དེ་སྔགས་འདྲ་མི་འདྲ་ཡོད་མཁན་ཨོ་དེ་ཚོ་ཡང་ང་ཅག་གི་བླ་མ་ཚོ་ལ་བསགས་ཆོག་གོ་གནང་བསྒྲིགས།

བཞི་ལྔ་གཅིག་བར་ནང་ཤར་དེ་དུས་གཅིག་གི་ལོ། ལྕགས་གླང་ལོ་གསར་ཚེས་པའི་སྒང་ན་ནིང་ལྕགས་བྱི་ལོའི་འདི་ནད་དེ་འགོ་བཙུགས། ལྕགས་གླང་ལོ་གསར་ཚེས་དེ་གི་རྗེས་མོ་གི་ལོ་སྟག་ཚེས་པའི་གི་དུས་ཚོད་ནང་ཤར་ང་ཅག། འདི་ནད་དེ་ལས་རྒྱལ་ཏེ་ང་ཅག་ཐམས་ཅད་ཀྱི་ནད་དེ་ལས་རྒྱལ་བའི་གི་ཐུགས་སྤྲོ། ནད་དེ་ལས་རྒྱལ་ཏེ་གི་ལེམ་ཐོན་དེ་སྐྱིད་པོ། ནད་རིགས་འདས་མོད་ཀྱི་ནད་དེ་ཚོ་ལས་ང་ཅག་གི་ང་ཅག་ད་ལྟ་ཡོད་མཁན་གྱི་འཛམ་བུ་གླིང་ན་ཡོད་མཁན་མི་འདི་དག་མི་འདི་ཚོ་ཐམས་ཅད་ཀྱི

རང་ཡང་རྒྱལ་ཚུགས་བརྒྱ་ཀའི་གཞན་མོ་ལ་ཡང་ནད་གཞི་འདི་ལས་རྒྱལ་ཏེ་གི་ཐམས་ཅད་ང་ཅག་ཞི་བདེ་དང་སྐྱིད་པོ་ཨང་དང་འགྲོ་རབ་ཀྱང་མི་ཚེ་ལེམ་བྱས་དེ་གི་མི་ཚེ། འཇིག་རྟེན་མི་ཡུལ་དཀར་པོ་འདི་ནང་ཤར་ང་ཅག་དེབ་ནད་གཅིག་གི་འོག་ལས་ག་སྟེ་ལ་ལག་པ་འཁྱུ་མ་དགོས་བྱས་ཏེ་ནད་འདི་ལས་ཐར་ཏེ་ང་ཅག་ལེམ་བྱས་དེ་གི་སྐྱིད་པོ་བྱས་ཏེ་ཆོས་བཞིན་དུ་སྤྱོད་དེ་ཡུལ་ལ་བཀྲ་ཤིས་གཡང་ཆགས།